དེ་ནས་ཕྱོགས་གཅིག་གི་དབང་དུ་བྱས་ན་ང་ཚོའི་བོད་ཀྱི་སྐད་ཡིག་དང་ནི་རིག་གནས་འདི་ཚོ་ཡིན་ན་ཧ་ཅང་རང་གིས་བསམ་བློ་བཏང་ན་ལོ་མང་པོ་ཟིག་ལ་སློབ་སྦྱོང་བྱེད་རྒྱུའི་གོ་རིམ་ཁྲོད་དུ་ནི་ད་འདི་ཅིག་ཆེས་རིན་ཐང་དང་བྲལ་བ་ཟིག་རེད། དེང་སང་རྒྱལ་ཁབ་མང་བོ་གི་འདི་ན། དེ་ནས་དངོས་རྫས་བཤམས་སྟོན་ཁང་སོགས་སུ་བཞེས་རོགས་གནང། ད་དངོས་གནས་ཀྱི་ཁོའི་ནང་དོན་འདི་གོ་སོང་ནས་ན་ད་དེ་ལས་ཁྱད་པར་འཕགས་པ་རེད་བསམ་རྒྱུ་དེ་ཡོད། ད་ཡིན་ན་ཡང་ང་ཚོའི་བོད་སྐད་འདི་བོད་ཡིག་འདི། ཅིག་མི་རིགས་ཉུང་ཉུང་ཟིག་ད་ན་བདག་སྐྱོང་བྱེད་དགོས་ནི་ཡིན་ན་དེ་ད་རེ་གི་ཐབས་གང་ཅིའི་ཐད་ནས་ཡང་ན་དཀའ་ལས་ཁག་པོ་ཡོད་ས་ཟིག་རེད་དེ་ཡིན་ན་གལ་ཏེ་དེ་མི་རིགས་ད་ཆུང་ཆུང་གི་སྐད་འདི་གཅིག་མི་རིགས་ཆེན་པོ་ཟིག་གི་སྐད་ཐོག་བསྒྱུར་སྟོན་རྒྱུ་ཟིག་ཡིན་ནའི་ན་ནམ་ཞིག་གི་གནས་སྐབས་ན་ང་ཚོའི་མི་རིགས་ཀྱི་སྐད་དང་ཡི་གེ་འདི་ཚོ་ཉམས་འགྱོ་རྒྱུ་ཟིག་ཡིན་ན་འདིའི་ནང་དོན་ཕུན་སུམ་ཚོགས་པ་འདི་དེ་ནི་མི་རིགས་གཞན་གྱི་སྐད་ཐོག་ན་ཡོད་ན་ཡང་འགྲོ་བ་མི་ཇི་སྲིད་གནས་ཀྱི་བར་དུ་དེ་ལ་ཕན་པ་ཡོད་རྒྱུ་རེད་གོ་བསམ་ནས་དེ་ནས་ངས་བསྒྱུར་ཆོས་འགའ་རེ་དང་རྩོམ་ཆོས་འགའ་རེ་གི་ནང་ན་དེ་ནས་ཅིག་མི་རབས་ཕྱི་མ་ལ་ད་རེ་ཕན་པའི་ཆེད་ཡིན་ཟེར་ཡིན་མང་པོ་གཟིགས་མྱོང།
um, and then uh, I, through uh, learning, uh, having, uh, immersing myself in Tibetan language and culture, uh, I regarded uh, Tibetan then I regard, I come to regard and consider Tibetan language and culture priceless. Uh, and I see the need

ད་མ་འོངས་པ་ན་ང་ཚོའི་རིག་གནས་འདི་ཚོ་དེ་ནས་ཡུན་རིང་བར་ག་གནས་ཐུབ་དང་མི་ཐུབ་དེ་ནས་གང་ཅིའི་ཐད་ན་ཡང་ད་རེས་དོགས་པ་དཀའ་ངལ་མང་པོ་ཟིག་ཡོད་དགོས་རེད། ཅི་རེད་ཟེར་ན་ད་འདི་དུས་ཚོད་ཐུང་ཐུང་ཟིག་གི་རིང་ན་སྤྱིར་འཛམ་གླིང་གི་སྟེང་ན་དཔེར་ན་སྔ་མ་དེ་ནས་ང་ཚོའི་ཁ་པར་དང་འདི་མོ་ལམ་གི་ནས་ཕན་ཚུན་དེ་ནས་ད་བརྡ་འཕྲིན་གྱི་ལམ་ནས་ད་རེ། ད་ཁ་རྩང་དེ་རིང་དམིགས་བསལ་གྱི་ནས་ཤར་ནུབ་གཉིས་ཀ་ཡིན་ན་འདྲ་གི་འཛམ་བུ་གླིང་གི་མི་ཐམས་ཅད་ཀྱི་འབྲེལ་བ་བྱེད་རྒྱུར་སྟབས་བདེ་པོ་གི་སོང་ནི་རེད། དེ་བཞིན་དུ་ནི་གཅིག་ད་ཁོར་ཡུག་གི་རིག་གནས་ཚོ་ཐམས་ཅད་དེ་ན་དེང་སང་འགའ་རེ་གིས་ཟེར་ན་རིག་གནས་བཙན་རྒྱལ་རིང་ལུགས་ཟེར་གི་རེད། ད་བཟོ་ལས་གསར་བརྗེའི་ཚུན་ཆོད་ད་ནི་མིན་ན་ད་རེ་གི་འདི་ད་ང་ཚོས་ད་རེ་རྩིས་འཕྲུལ་ཟེར་དགོས་ན་འདྲ་གི་དེང་རབས་ཀྱི་འཕྲུལ་ཆས་ཀྱི་དུས་རབས་འདི་ལྟེ་ནས་འཁྱེར་འོང་ད་དེང་སང་འཛམ་བུ་གླིང་གི་ཁོར་ཡུག་ཐམས་ཅད་དུ་དེ་ནི་སྐད་རིགས་ཆེན་པོ་གིས་སྐད་རིགས་ཆུང་ཆུང་ཐམས་ཅད་མར་ཁྱུར་མིད་བྱེད་རྒྱུ་དང། མི་རིགས་ཆེན་པོ་དང་རྒྱལ་ཁབ་ཆེན་པོ་གིས་ནི་དེ་ནི་འཛམ་བུ་གླིང་གི་དག་གི་རྒྱལ་ཁབ་ད་ཆུང་ཆུང་འདི་ཚོ་ཐམས་ཅད་ད་ཡང་ལ་ལ་ལ་ད་རེ་འཁྲུག་རྩོད་འདྲ་མི་འདྲ་འབྱུང་རྒྱུ་ལ་ལ་ད་རེ་རྩ་མེད་དུ་གཏོང་རྒྱུ་ད་ལྟའི་ལ་སོགས་པ་གི་རྙོག་དྲ་འདྲ་དང་མི་འདྲ་ཟིག་ད་དེ་ནི་བཟང་ས་ཡང་ཡོད་རེད་ངན་ས་ཡང་ཡོད་ནི་རེད་དུས་ཚོད་གི་འགྱུར་བ་དང་ཅིག་སྔོན་དང་མི་འདྲ་བའི་དམིགས་བསལ་ཅན་ཟིག་ཐུབ་པ་དེ་ང་ཚོ་ལ་ད་རེས་སེམས་ཁུར་མང་པོ་ཟིག་ཡོད་དགོས་རེད། Therefore, there is a doubt,

sort of uh, showing their predominance over uh, minor people, sort of natural groupings, uh, sorry, uh, national groupings or uh, nationalities. And for this reason, uh, there is, uh, there are, uh, as, as we're concerned, there are anxieties. ད། དཔེར་ན་ཁ་རྩང་དེ་རིང་གི་དུས་ཚོད་ཡིན་ན་དབྱིན་ཇི་རྒྱལ་ཁབ་ཀྱི་ས་གི་ཁོར་ཡུག་དེ་འདྲ་ཆེན་པོ་ཟིག་མ་རེད་མི་ཡང་ཕལ་ཆེར་ད་བྱེ་ཆེན་དྲུག་བདུན་ཡར་མར་མི་དེ་འདྲ་མང་པོ་ཟིག་མ་རེད། རེད་ད་ནི། ད་ཁྱེད་ཚོ་གི་སྐད་དེ་དབྱིན་སྐད་གི་འཛམ་བུ་གླིང་གི་དཔེར་ན་ང་ཚོ་གནམ་གྲུ་ལ་འདུག་ནི་ཡིན་ན་དེ་ནི་དབྱིན་ཇིའི་སྐད་དུ་དེ་ནི་ད་རྒྱལ་ཁབ་དང་ས་ཆ་ཧ་ཅང་ཉུང་ཞིག་ཏུ་མ་གཏོགས་བཙོས་མིན་ཁ་ཚང་བ་ད་རེས་ཀྱི་མགྱོགས་ཡོད་དག་ན་འདྲ་རེད། དེ་བཞིན་དུ་འདིའི་རིག་གནས་དང་ནི་བསམ་བློ། ནུབ་ཕྱོགས་ཀྱི་ད་རེས་དཔེར་ན་གློག་བརྙན་དག་གི་གཅིག་ཡིན་ན་ར་ན་ད་འཛམ་གླིང་གི་མི་ཐམས་ཅད་ཀྱི་ལྟ་གི་ཡོད་ནི་ད་དེ་མོ་གི་དུས་རབས་ཟེར་སོང་བ་རེད། དེ་ཡིན་ན་གལ་ཏེ་འདིའི་རྒྱབ་ལྗོངས་ཀྱི་ཁ་ཕྱོགས་ཧ་ལས་གཅིག་གི་འཛམ་བུ་གླིང་གི་མི་ཐམས་ཅད་ལ་ཕན་པ་ཡོད་ནི་ཟིག་ཡིན་ན་ད་དེ་ཡང་ད་རེས་ཀྱི་ཡོད་འདུག་ཟིག་ཡོད་རེད་རེད་ད་ནི་འདིའི་ད་མི་མཐོང་བའི་འོག་ཏུ

uh, is very powerful, influential, dominant. Uh, and in terms of its spread and dominant pre predominance of its culture and language is huge. If uh, a good film comes out, one needs to

དེ་ཡིན་ན། ད་ཚོར་རེད། ད་དེ་ཡིན་ན་ད་རེད། དེ་རིང་འདི་ནས་ཡང་ན་ཁྱེད་རྣམ་པ་ལ་སྐུལ་སློང་ཟེར་དགོས་ན་རེ་བ་ཞུ་ནི་ན། དེ་ནས་མ་འོངས་གནས་སྐབས་ན། དེ་ནས་ཅིག་མི་རིགས་ཡིན་ན། ད་སུ་ཡིན་ན་དཔེར་ན་ཚང་མ་གི་རྒྱ་སྐད་སྨྲ་ཚང་མ་གི་དབྱིན་སྐད་སྨྲ་ན་མི་འགྲིག་པ་ཡོད་མ་རེད་ད། ཡིན་ན་ཡང་ང་ཚོ་འཛམ་བུ་གླིང་གི་མི་རིགས་ཚོ་ཐམས་ཅད་ཀྱི་སྲོལ་རྒྱུན་སྐད་ཡིག་འདི་ཚོ་ངེས་པར་བྱ་དགོས་ཡང་ན་སྲུང་སྐྱོབ་དགོས་ད་ལྟ་དེ་ནས་ཤེས་ཡོན་པ་ཐམས་ཅད་ཀྱི་འདི་ལ་བསམ་བློ་གཏང་དགོས་རྒྱུ་ཟིག་རེད་བསམ་གི་གལ་ཏེ་སྐད་དང་ཡི་གེ་འདི་འཛམ་བུ་གླིང་གི་ད་མི་རིགས་གང་རུང་ཟིག་གི་ནུབ་སོང་ནི་ན་དེ་ནས་བཟུང་སྟེ་ད་མཁས་པ་རྣམས་གི་གསུངས་པ་ལྟར་དུ་མི་རིགས་དེ་གི་ད་ཚེ་སྲོག་ཐམས་ཅད་པོ་རྫོགས་སོང་ནི་རེད་ཆད་སོང་ནི་རེད་དེ་ནས་བཟུང་སྟེ་ད་འཇིག་རྟེན་ཁམས་འདི་མི་མི་རིགས་དེ་ལ་ཧ་ལས་གཅིག་གི་ཁྱད་ཆོས་དང་ཡོན་ཏན་ཡོད་ཀྱི་བྱ་འཛིན་ཡིན་ན་དེའི་སྲོལ་རྒྱུན་འདི་ལ

um, sorry, I've forgotten Every time when I visit a museum or a gallery, sometimes I come across a display or a label saying extinct language. Uh, and that gives me a sharp pang in my sensibility, uh, a huge sharp pang, and it really worries me. Um, so, of course, if you speak Chinese or English, uh, that's good, but my wish, my appeal to all of you uh, is that uh, to, to respect, to research, to work towards the preservation uh, of languages and cultures of minor peoples, minor nationalities. Uh, I think uh, this, is, uh, this is vital. As great scholars say, once a people's language disappears, then the life force of that people vanishes.

དེ་ནས་ང་ཚོའི་སྲོལ་རྒྱུན་གྱི་ནང་ན་ཆེས་ཁྱད་པར་ཁྱད་ཆོས་དང་ལྡན་པའི་དེ་ནས་རིན་ཐང་གི་ལྟ་བ་མང་བོ་ཟིག་དང་དེ་ནས་དགོངས་གཞི་མང་བོ་ཟིག་ཡོད་ཀྱི་བོ་འདི་ཚང་མས་སྲུང་སྐྱོབ་དང་བརྩི་སྲུང་བྱེད་དགོས་ཀྱི་དང་དེ་ནས་ཡང་ཅིག་དེང་སང་གི་གསར་གཏོད་ཀྱི་རྣམ་པ་འདི་ཡང་སྣང་མེད་དུ་མི་འཇོག་གི་ཚང་མས་འདི་ཐ་དག་བརྩོན་ལེན་བྱེད་དགོས་ཀྱི་དེ་ཡིན་ན་གསར་གཏོད་དང་སྲོལ་རྒྱུན་གཉིས་ཀ་འདི་ཐེངས་རེ་འགལ་བ་ལྟར་དུ་སྣང་ཡང་དོན་གྱི་སྟེང་གི་གསར་གཏོད་ཁོ་ན་དང་གསར་བརྗེ་ཁོ་ན་ལ་བསམ་བློ་བཏང་རྒྱུ་གཅིག་ན་ང་ཚོའི་སྲོལ་རྒྱུན་ནུབ་སོང་ན་ནམ་ཞིག་གི་གནས་སྐབས་ན་དེ་འགྲོ་བ་མི་རང་འདུག་ཀྱི་དེ་ཕྱི་འདི་ཡང་ཅིག་ད་རང་གི་རང་ལག་པས་དེ་ནས་བྱེད་པ་པོ་ལྟ་བུ་ཟིག་འགྱུར་བའི་ཉེན་ཁ་ཆེན་པོ་རེད། དེ་ཡིན་ན། ད་འདི་ནས། གཙོ་བོ། བསམ་ཚུལ་དེ་ལ། དེ་ནས་སྲོལ་རྒྱུན་གྱི་རིག་གནས་འདི་སྲུང་སྐྱོབ་ཀྱི་རྨང་གཞིའི་སྟེང་དུ། དེ་ནས། ད་རེས། ད་དུས་རབས་ཉེར་གཅིག་པའི་མདུན་དུ་བྱོན་ནས། དེ་ནས་དེང་སང་གི། དེ་གི་ཚན་རིག་ལག་རྩལ་ཡིན་ན་འདྲ་གི། དེང་རབས་ཀྱི་རིག་གནས་འདི་ཚོ་ལ་བརྟེན་ནས། དེ་གི་འགྲོ་བ་མི་རང་གི་མདུན་ལམ་དེ་ལ་ད་འཕེལ་རྒྱས་ཀྱི་ཆེད་དུ་བརྩོན་པ་རྒྱ་ཆེན་པོ་བྱས་ན་ཧ་ཅང་ཡག་པོ་རེད་བསམ་གི་ཡོད།

and all this in embracing this in a way so that our the path of humanity is progressive in such a way that it embraces this both, both of these aspects, both forces.